ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ཉི་ཤུ་གཉིས་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཅིག་པའི་ཚེས་བཞི། རེས་གཟའ་སྤེན་པའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང་ཉེ་ཆར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་བཞུགས་སྒར་ཕོ་བྲང་དུ་ལྷོ་ཀོ་རི་ཡའི་དད་ལྡན་པ་བརྒྱ་ལྷག་ཙམ་ལ་མཇལ་ཁ་དང་བཀའ་སློབ་གནང་སྐབས་དམིགས་བསལ་སེམས་ཀྱི་ཞི་བདེ་བསྐྲུན་ཐབས་དང།

ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ། ཨང་གྲངས་ཡོད་པའི་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་ཚོ་སྐུ་ཁམས་བཟང་འདི་ང་གཏམ་གླེང་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། དེ་རིང་གི་ང་ཚོའི་ལེ་ཚན་འདི་ནང་ལོགས་ལ་ད་རེས་སྤྱི་ཟླ་བཅུ་གཅིག་པའི་ཚེས་གཉིས་ཀྱི་ཉིན་མོ་སྟེ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་བཞུགས་སྒར་རྡ་རམ་ས་ལའི་ཕོ་བྲང་ལ་ཀོ་རི་ཡའི་དད་ལྡན་པ་བརྒྱ་ལྷག་ཙམ་ལ་མཇལ་ཁ་བཀའ་སློབ་གནང་ཡོད་རེད་ལ་སྐབས་དེ་དུས་རྒྱལ་བ་རིན་པོ་ཆེ་ནས་བསྩལ་གནང་པའི་ནི་བཀའ་སློབ་དེ་གའི་ཞིབ་ཕྲ་གཅིག་གིས་ང་ཚོའི་གསན་མཁན་རྣམ་པ་ཚོ་ངོ་སྤྲོད་ཞུ་ཡ་དང་དེ་བཞིན་ཡང་ལྷོ་ཀོ་རི་ཡའི་ནང་ལ་ནི་བོད་བརྒྱུད་ནང་བསྟན་ལ་སློབ་གཉེར་གནང་མཁན་གྱི་གནས་སྟངས་ལ་སོགས་པའི་སྐོར་ནས་ངོ་སྤྲོད་ཞུ་གི་ཡིན་ལ་བྱས་ཙང་དེ་ཡིན་དུས་ད་རེས་ནི་རྒྱལ་བ་རིན་པོ་ཆེ་ནས་དམིགས་བསལ་བཀའ་སློབ་གནང་པའི་སྐབས་ལ་ཡང་དེང་སྐབས་འཛམ་བུ་གླིང་འདིའི་ནང་ལོགས་ལ་ནི་སྔར་སངས་རྒྱས་པའི་ཆོས་དར་མེད་པའི་ལུང་པ་ཡིན་ནའི་ལའི་དོ་སྣང་གསར་པ་ཅིག་ཡོང་གི་ཡོད་པ་དང་སེམས་ལ་སྦྱོང་བརྡར་བྱས་པས་ན་ཞི་བདེ་བཟོ་ཡག་ཡོད་བསྡད་པ་ཅིག་དང་སེམས་ཀྱི་ཞི་བདེ་འདི་ཡིན་པས་ན་ཕྱི་ནས་དཀྲུགས་པ་ཅིག་མ་ཡིན་པར་ང་རང་ཚོ་སོ་སོ་སྒེར་ངོས་ནས་བསམ་བློ་གཏོང་སྟངས་ཀྱི་ཐོག་ནས་ཨ་ནི་སེམས་ཀྱི་ཞི་བདེ་དཀྲུགས་ཀྱི་ཡོད་པ་འདི་གས་ཀྱི་གནས་ལུགས་ངོ་སྤྲོད་གནང་སོང།
དེའང་འདི་ལྟར་རེད། ང་དང་ཀོ་རི་ཡའི་ཆོས་གྲོགས་ཚོ་ང་ཚོ་ཐུག་བྱས་ང་རང་དགའ་པོ་ཞེ་དྲག་བྱུང། དེ་རིང་ཁ་སང་ཞིག་འཛམ་བུ་གླིང་འདིའི་སྒང་ལ་ཡ། སྔར་སངས་རྒྱས་པའི་ཆོས་མ་དར་སའི་ལུང་པའི་ནང་ལོགས་ལ། སངས་རྒྱས་པའི་ཆོས་ལ་དོ་སྣང་གསར་པ་བྱེད་ཡག་ཅིག་དང། ལྷག་པར་སེམས་ཁམས་རིག་པ་དང་འབྲེལ་བའི་སྐོར་ལ། ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ནས་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ང་ཚན་རིག་པ་ངོ་ཤེས་པ་མང་པོ་ཡོད་རེད་ཆོས་དད་ཡོད་མ་རེད། སེམས་ཁམས་རིག་པའི་སྐོར་ནས་དོ་སྣང་བྱས་ཡོང་དུས་གཞི་ནས་ནང་པའི་གཞུང་གི་ནང་ལོགས་ལ་གསུངས་པ་དེ་དོ་སྣང་བྱེད་ཀྱི་འདུག་ག་ད་ང་རང་ཚང་མ་ལ་ད་སེམས་སྐྱིད་པོ་བྱུང་ན་ཨ་ནི་བདེ་སྐྱིད་གལ་ཆེན་པོ་བརྩི་གི་འདུག་ད་སེམས་ཀྱི་བདེ་སྐྱིད་ཟེར་ཡག་དེ་སྨོན་ལམ་བརྒྱབ་ནས་འགྲུབ་ཡག་ཅིག་ཕལ་ཆེར་མ་རེད་པ། སེམས་བདེ་སྐྱིད་སེམས་ཀྱི་བདེ་སྐྱིད་དཀྲུག་མཁན་དེ་ག་རེ་ཡིན་པ་དེ་དོ་སྣང་བྱས་ནས་དེའི་ཐོག་ནས་ཨ་ནི་སེམས་ཞི་བདེ་ཡོང་ཡག་ཅིག་བྱས་ཙང་ང་ད་དེ་རིང་ཁ་སང་ཅིག་གི་སེམས། ཞི་བདེ་ཡོང་ཡག་གི་ཐོག་ལ་དོ་སྣང་གསར་པ་བྱེད་མཁན་དེ་འདྲས་ཡོང་བསྡད་ཀྱི་འདུག་ང་ར་ཆ་བཞག་ན་ཆོས་ལུགས་ཚང་མ་ལོགས་ལ་ངས་གུས་ཞབས་བྱེད་ཀྱི་ཡོད་ད་ཡིན་ནའི་ཆོས་ལུགས་འདྲ་མི་འདྲ་ཡོད་པའི་ནང་ལོགས་ནས་ཅིག་སངས་རྒྱས་པའི་ཆོས་ཀྱི་སེམས་ཁམས་རིག་པ་འདི་དང་འབྲེལ་ནས་ཨེ་ནས་སེམས། དཀྲུག་མཁན་དེ་ག་རེ་ག་རེ་བྱེད་ཀྱི་ཡོད་པ་དེ་ཡི་རིགས་ངོ་སྤྲོད་བྱས། སེམས་དཀྲུག་མཁན་དེ་ཕར་ཉུང་རུ་བཏང་ཨེ་ནི་སེམས་ཀྱི་ཞི་བདེ་ཡོང་ཡག་བྱས་བཤད་ཀྱི་འདུག་ག་ས་དེ་འདྲ་ཡིན་དུས་ཙ་ནས་གང་ལྟར་ཅིག་གི་སེམས་ཀྱི་སྐོར་ལ་ཡང་འགྲེལ་བཤད་ཞིབ་ཚགས་པོ་ཡོད་བསྡད་པ་དེ་ཕལ་ཆེར་ནང་པའི་ཆོས་སྤྱི་དང་ལྷག་པར་དུ་ཡང་པྲཛྙཱ་པཱ་ར་མི་ཏཱ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་ཞེ་པོ་ཅིག་ཡག་པོ་རེད་ཤག། དེ་རིང་ཁ་སང་ཆོས་ལ་དད་པ་མེད་མཁན་ཚོས་ཅིག་སངས་རྒྱས་པའི་གཞུང་ནས་སེམས་ཁམས་རིག་པ་དང་འབྲེལ་བའི་སེམས་ཞི་བདེ་སྒྲུབ་ཡ་དེ་ཐོག་ལ་དོ་སྣང་བྱེད་ཀྱི་འདུག་ག། ཨེ་ནས་ང་རང་ཚོ་འདི་ཡ་འདི་ཕ་མེས་ནས་ད་སངས་རྒྱས་པའི་ཆོས་སྒང་ལ་འགྲོ་བསྡད་ཀྱི་ཡོད་རེད་ས་དེ་འདྲ་ཡིན་དུས་ཙ་ནས་ཅིག་ང་རང་ཚོ་བསྐལ་བ་བཟང་པོ་རེད་ཤག། དེ་རིང་ཁ་སང་ང་ཚོ secular ethics ཟེར་ཅིག་བཤད་ཀྱི་ཡོད་རེད་ང་ཚོ།

གཙོ་བོ་དེ་གཞན་ཕན་གྱི་བློ་དེ་ཡག་པོ་བསམ་བློ་བཏང། དེ་དང་ཆབས་ཅིག་སེམས་མ་སྐྱིད་པ་བཟོ་མཁན་དེ་ག་གིས་བཟོས་འདུག་བ་དེ་ཚོར་ཞིབ་འཇུག་བྱས་བྱས་འདུག་སེ་ནས་སེམས་ཀྱི་ཞི་བདེ་བཙལ་གྱི་ཡོད་རེད། སེམས་ཀྱི་ཞི་བདེ་དཀྲུག་མཁན་དེ་ཕྱི་ལོགས་ནས་ཡོང་དགོས་ཀྱི་མི་འདུག་བ་ང་རང་ཚོ་བསམ་བློ་གཏོང་སྟངས་ཀྱི་ཐོག་ནས་སེམས་ཀྱི་ཞི་བདེ་དཀྲུག་ཡོང་གི་འདུག་བ་ང་རང་ཚོ་འཛམ་བུ་གླིང་འདི་སྒང་ལ་སྦད་དེ་མི་གཅིག་པ་རེད་དེ་ད་ཞེ་པོ་ཅིག་གི་གཅིག་གིས་གཅིག་ལ་ཡང་གནོད་པ་བསྐྱལ་ནས་ཁྲོས་དེ་ཡང་ཅིག་གི་ད་དེ་སྐྱེས་པའི་ཁ་ཐུག་ནས་ཡོད་མ་རེད་པ་ཁོ་ག་ལེ་ག་ལེ་བསམ་བློ་ནང་ནས་ཁོ་སེམས་ཀྱི་གང་ལྟར་ཞི་བདེ་ཁོ་མེད་པ་བྱས། བྱམས་བརྩེ་མེད་པ་བྱས་ཨེ་ནི་ང་དང་ཁྱོད་ཟེར་ཡག་གི་ཆགས་སྡང་གི་བློ་ཁོའི་ཐོག་ནས་ཨེ་ནི་རྙོག་དྲ་དེ་ཆགས་ཡོང་གི་འདུག་བ། སེམས་ཀྱི་ཞི་བདེ་བྱུང་དུས་ཙ་ནས་སེམས་ལྷོད་ལྷོད་བྱས་གཉིད་སྐྱིད་པོ་འདུག་བ། དེ་བཞིན་མུ་མཐུད་ཡང་བཀའ་སློབ་ནང་ལོགས་ལ། སེམས་ཀྱི་ཞི་བདེ་ཡག་པོ་ཅིག་བྱུང་བ་ཡིན་ན་ཚེ་སྒྲུབ་ཅིག་གི་ཆགས་ཀྱི་ཡོད་རེད་ལ། ང་རང་ཚོ་ད་བོད་ལུང་པའི་ནང་ལོགས་ལ་དཀའ་ངལ་ཆེན་པོ་ཅིག་ཡོད་པ་དང། ཨེ་ནས་བཙན་བྱོལ་བ་ཆགས་པ་ཡིན་ནའི་ལས་སེམས་ཞི་བདེར་གནས་ཐུབ་པ་དང། བོད་ལ་དཀའ་ངལ་བཟོ་མཁན་དེ་ག་ཡིན་ནའི་ལས་སྙིང་རྗེའི་ཡུལ་ལ་བཞག་གནང་པའི་ཡང་ཐུགས་ཀྱི་ཉམས་མྱོང་གི་ཐོག་ནས་སྙིང་རྗེ་སྒོམ་པ་ཡིན་ན་སེམས་ལ་ནི་ཞི་བདེ་ངོ་མ་དེ་ཡོང་གི་ཡོད་པའི་སྐོར་ལ་འདུག་སེ་ཅིག་བཀའ་གནང་སོང། ང་ཚོས་ཚེ་སྒྲུབ་ཟེར་ཡག་ཅིག་ཡོད་རེད་པ་ད། གལ་ཏེ་གཙོ་བོ་སེམས་ཀྱི་ཞི་བདེ་ཡག་པོ་བྱུང་བ་ཡིན་ན་ཚེ་སྒྲུབ་དེ་རེད་ཤག། ད་དེ་རིང་ཁ་སང་ཆོས་མེད་མཁན། ནང་ཆོས་དང་འབྲེལ་བ་མེད་མཁན་གྱི་ད་གིན་ངས་ཞུ་ཡག་འདི་རེད། ཚན་རིག་པ་སེམས་ཁམས་རིག་པའི་སྐོར་ལ་དོ་སྣང་བྱེད་མཁན་སེམས་ཀྱི་ཞི་བདེ་ལ་དོ་སྣང་བྱེད་མཁན་དེ་ཚོའི་གྲས་ཀྱི་གཅིག་གི་སངས་རྒྱས་པའི་གཞུང་ནས་གཅིག་གི་སེམས་ཞི་བདེ་བཟོ་ཡག་སྐད་ཆ་བཤད་བྱས་པ་དེ་དོ་སྣང་གསར་པ་བྱེད་ཀྱི་འདུག་བྱས་ཙང་ང་དེ་ཚོའི་བཙན་བྱོལ་སླད་ནས་ཅིག་གི་མི་མང་པོ་འདུག་ཐུག་ཡོང་དུས་ཚན་རིག་པའི་ནང་ནས་སེམས་ཀྱི་ཞི་བདེ་དོ་སྣང་བྱེད་མཁན་དེ་འདྲས་ཀྱིས་ང་ཐུག་མཁན་མང་པོ་ཡོང་གི། ང་ར་ཆ་བཞག་ན་བཙན་བྱོལ་བ་ཆགས། ཅིག་བོད་ལུང་པའི་ནང་ལོགས་ལ་ཡ་དཀའ་ངལ་མང་པོ་ཞེ་བོ་ཅིག་ཡོག་རེད་དེ་ཡིན་ནའི་སེམས་ཀྱི་ཞི་བདེ་གནས་ཐུབ་ཀྱི་འདུག་ག། ང་རང་ཚོ་བོད་ནང་ལོགས་ལ་ཡ་དངོས་གནས་དྲང་གནས་ཀྱི་ད་དཀའ་ངལ་འཕྲད་མཁན་དེ་ཚོའི་གྲས་ལ་སྙིང་རྗེ་སྐྱེས་ཀྱི་མ་གཏོགས་ཁོང་ཁྲོ་སྐྱེས་ཀྱི་མི་འདུག་སྙིང་སྙིང་རྗེ་བོད་ཀྱི་ཆོས་དང་རིག་གཞུང་ལ་ཡ་བོད་ཀྱི་བོད་ཀྱི་བསམ་ནག་བྱེད་མཁན་དེ་དེ་ཁོ་རང་ཚོ་ལ་ད་རྨོངས་པའི་དབང་གིས་དེ་འདྲ་བྱེད་ཀྱི་ཡོད་རེད་བསམ་ནས་སྙིང་རྗེ་སྐྱེས་བསྡད་ཀྱི་འདུག་ངའི་ལས་འགན་རུ་གཙོ་བོ་གཅིག་དེ་འཛམ་བུ་གླིང་འདིའི་སྒང་ལ་སྙིང་རྗེ་དེ་ཡར་སྤེལ་ཐུབ་ནའང་བསམ་ང་དེ་དྲན་གྱི་ཡོད་རེད་ང་རང་ཚོ་སྙིང་རྗེ་ཟེར་དེ་ཆུང་ཆུང་སྒང་ནས་ཨ་མས་བརྩེ་བ་བྱས་བྱས་ཀྱི་རང་བཞིན་གྱི་ཡོད་འདུག་ག་དེ་ཆོས་སྐད་ཆ་གའི་མི་འདུག་ག་བྱས་ཙང་ད་ང་རང་ཚོ་ཨ་མས་འོ་མ་སྤྲད་ནས་གསོས་བསྡད་པ་བྱེད་དུས་ཙམ་ནས་ཆུང་ཆུང་སྒང་ནས་ཅིག་གི་ཨ་མ་ལ་བརྩེ་བ་བྱས་ཨ་མས་བུ་ལ་བརྩེ་བ་བྱས་ཀྱི་བརྩེ་བ་དེ་ག་ང་ཚོ་མུ་མཐུད་ནས་དུས་སུ་ཡར་རྒྱས་བཏང་ཐུབ་ན་དེ་གལ་ཆེན་པོ་འདུག། ངས་སྨོན་ལམ་རྒྱག་ཡག་དང་རེ་བ་རྒྱག་ཡག་རེད་དེ་འཛམ་བུ་གླིང་གི་མི་ཚང་མ་ལོ་ཨ་མ་ནས་མར་སྐྱེས་བྱས་པ་ཤ་སྟག་རེད་ཨ་མས་འོ་མས་གསོས་པ་ཤ་སྟག་རེད་ད་ང་རང་ཚོ་དེ་ཆུང་ཆུང་སྒང་ནས་ཨ་མས་བརྩེ་བ་བྱེད་ཡག་གི་བརྩེ་བ་དེ་ང་རང་ཚོ་དོ་སྣང་ཆེ་ཙམ་བྱེད་ཀྱི་ཡིན་ནའང་བསམ་ང་དེ་དྲན་གྱི་ཡོད་རེད་ང་ཚོ་དཔེ་ཆ་ནང་ལ་ཡ་མར་ཤེས་དྲིན་དྲན་དྲིན་གཟོ་ཡིད་འོང་གི་བྱམས་པ་སྙིང་རྗེ་ལྷག་བསམ་སེམས་བསྐྱེད་ཟེར་དེ་འདྲ་གསུང་གི་འདུག་བྱས་ཙང་ག་སྙིང་རྗེ་ཟེར་ད་དེ་ཆོས་ཁས་བླངས་མ་བླངས་སྐད་ཆ་མ་རེད། འཇིག་རྟེན་བཀོད་པ་པོ་ཡོད་མེད་སྐད་ཆ་མ་རེད། རང་བཞིན་གྱི་སེམས་པ་བཟང་པོ་བྱས་ད་དེ་གཙོ་བོ་རེད་ཤག། དེ་ང་རའི་ངོས་ནས་ཆ་བཞག་ན། ཞོགས་ཀ་ཡར་ལངས་པ་དང། སེམས་ཅན་ཐམས་ཅད་ལ་སྙིང་རྗེ་སྒོམ་ཡ་དེ་ཤུགས་ཆེན་པོ་སྒོམ་གྱི་ཡོད། དེ་སེམས་ཀྱི་ཞི་བདེ་ཡོང་ཡ་ལ་ཞེ་བོ་ཅིག་ཁྱད་པར་འདུག་ག། ལྷག་དོན་ང་རང་ཚོ་བོད་ལ་ཡ་དཀའ་ངལ་འཕྲད་ཡིན་དུས་ཙམ་ནས་ད་གིན་ཞུ་ཡག་དེ་རེད་གཅིག་དངོས་གནས་དྲང་གནས་ཀྱི་བོད་ཀྱི་ཆོས་དང་རིག་གཞུང་ལ་ཡ་གཅིག་བོད་སྐད་གནག་སེམས་གནོད་སེམས་བཅང་མཁན་དེ་ཚོའི་གྲས་ཁོ་རང་ཚོ་ལ་ལྷག་པར་དུ་ཡ་སྙིང་རྗེ་བློ་སྐྱེ་ཡག་དེ་ག་དེ་རྨོངས་པའི་གཞན་དབང་དུ་སོང་བསྡད་པ་དེ་འདྲས་ཀྱི་ཐབས་སྐྱོ་བོ་རེད་བསམ་ནས་བརྩེ་བ་སླེབས་བསྡད་ཡག་ཅིག་མ་གཏོགས་ཁོང་ཁྲོ་ལང་ཡག་ཁྱོན་ནས་མི་འདུག། དེ་ག་ནང་བཞིན་ཡང་བརྩེ་བའི་སྐོར་ལ་བཀའ་སློབ་གནང་པའི་སྐབས་ལ་ཡིན་ན། ཚང་མ་ཨ་མའི་བརྩེ་བས་ནི་འཚོ་བ་གཅིག་པ་གཅིག་གི་ཡིན་དུས་ཀ་ནས་བརྩེ་བའི་བློ་དེ་ཡིན་པས་ན་སེམས་ཅན་ཀུན་ལ་ཁྱབ་པ་གཅིག་དགོས་ཡ་དེ་གལ་ཆེན་པོ་རེད་ལ་ང་ཚོ་ཚང་མ་ཡང་སྟོན་པ་གཅིག་གི་རྗེས་འབྲང་པ་ཡིན་དུས་ཀ་ནས་བྱམས་བརྩེ་གོང་འཕེལ་གཏང་ཡ་དེ་ཡིན་པས་ན་ང་རང་ཚོ་ཚང་མའི་ལས་འགན་གཅིག་ཆགས་ཡོད་པ་འདིའི་ཐོག་ནས་འདུག་ཅིག་བཀའ་གནང་སོང།
ད་ང་དེ་བཙན་བྱོལ་བ་ཆགས་ནས་ཨེ་ནི་ཅིག་མི་འདྲ་མི་འདྲ་ཐུག་ཡོད་རེད་ད་བརྩེ་བ་ཟེར་ཡ་དེ་གལ་ཆེན་པོ་རེད་ད་བྱས་ནས། ཆོས་ལུགས་ཀྱི་གྲུབ་མཐའི་སྐོར་ལ་སྐད་ཆ་གལ་མེད་པ་བྱས། སེམས་ཀྱི་བརྩེ་བ་ཨ་མའི་ཁོག་པའི་ནང་ནས་མར་སྐྱེས་ནས་ཨ་མའི་འོ་མ་བཏུངས་པའི་དེ་འདྲའི་གི་བརྩེ་བ་ཞིག་ཡོད་བསྡད་པ་ད་དེ་མུ་མཐུད་ནས་ང་རང་ཚོ་སེམས་ནང་ལོགས་ལ་ཡར་བཞག་བྱས། འཛམ་བུ་གླིང་འདི་མི་ཚང་མ་ལོ་ཅིག་གང་ལྟར་ཨ་མའི་འོ་མས་འཚོ་བསྡད་པ་གཅིག་པ་ཡིན་དུས་རྩ་ནས་ཨེ་ནི་བརྩེ་བའི་བློ་དེ་སེམས་ཅན་ཀུན་ལ་ཡང་དུད་འགྲོ་ཚོ་ཡིན་ནའང་རང་གི་མ་ལ་བརྟེན་ནས་མའི་ནུ་ཞོ་ལ་བརྟེན་ནས་དུད་འགྲོ་ཚོ་འཚོ་དགོས་ཀྱི་འདུག་ག་ས་དེ་འདྲ་ཡིན་དུས་རྩ་ནས་ང་ཚོ་བརྩེ་བའི་བློ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག་བྱས་ཙང་ཆོས་ཁས་བླངས་ནའང་མ་བླངས་ནའང་གང་ལྟར་བརྩེ་བ་ཟེར་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཟེར་ངས་དེ་བཤད་བསྡད་ཀྱི་ཡོད། བདག་ནི་སེམས་ཅན་ཐམས་ཅད་ལ་ཡིད་བཞིན་ནོར་བུ་ལས་ལྷག་པའི་དོན་མཆོག་སྒྲུབ་པའི་བསམ་པ་ཡིས་རྟག་ཏུ་གཅེས་པར་འཛིན་པར་ཤོག་ཟེར་ཡ་གི། འོ་ད་ཚིག་འདིའི་དོན་དག་དེ་ཡག་པོ་འདུག་ག། སེམས་ཅན་ཚང་མ་ལ། དངོས་གནས་དྲང་གནས་ཀྱི་ཕ་གི། རང་གི་བདེ་སྐྱིད་ཡོང་ཡ་དེ་གཞན་ལ་བརྟེན་ནས་ཡོང་དགོས་ཀྱི་ཡོད་པ་ཡིན་དུས་རྩ་ནས་སེམས་ཅན་ཚང་མ་ལ་དངོས་གནས་དྲང་གནས་ཀྱི་ད་བདེ་བ་དང་ལྡན་པ། དེ་འདྲའི་ཅིག་གིས་ཨེ་ནི་ཡོང་ཐུབ་ཡ་ཅིག་གི་སྨོན་ལམ་བརྒྱབ་བསྡད་ཡ་བྱེད་བསྡད་ཀྱི་ཡོད་ཨེ་ནི་འདིར་ད་ཆོས་གྲོགས་ང་ཚོ་ཀོ་རི་ཡའི་ཆོས་གྲོགས་འདུག་སེ་མཇལ་བ་རེད་ང་རང་ཚོ་ཚང་མ་ལོ། བཅོམ་ལྡན་འདས་ཀྱི་རྗེས་སུ་འབྲང་མཁན་ཨེ་ནི་པྲ་ཛྙཱ་པཱ་ར་མི་ཏཱ་ཟེར་ཡ་དེ་ཨེ་ནི་དོ་སྣང་བྱེད་མཁན་ཅིག་ང་ཚོ་གཅིག་གྱུར་ཆགས་བསྡད་ཡོད་རེད། ཕྱོགས་གཅིག་ནས་ང་རང་ཚོ་མི་ཡིན་པའི་ཆ་ནས་འཛམ་བུ་གླིང་འདི་གང་གི་བརྩེ་བ་ཟེར་ཡ་དེ། གོང་འཕེལ་གཏོང་ཡག་ཅིག་དང། ལྷག་པར་དུ་ཡང་ང་ཚོ་འདི་ཡིན་ཏེ་བཅོམ་ལྡན་འདས་ཀྱི་རྗེས་འབྲང། བྱམས་སྙིང་རྗེ་ཟེར་ཡ་དེ་གཙོ་བོ་གསུང་མཁན་གྱི་སྟོན་པ་གཅིག་གི་རྗེས་འབྲང་ཡིན་དུས་རྩ་ནས་ང་རང་འཛམ་བུ་གླིང་འདི་གང་ལ་བྱམས་བརྩེ་ཟེར་ཡ་དེ་གོང་འཕེལ་གཏོང་ཡག་དེ་ང་ཚོ་ཚང་མ་ལོ་ལས་འགན་ད་ཡ་ཡ། ད་ཐོག་མར། ཅིག་དྲི་བ་དྲིས་ལན་བྱེད་ཡག་གི་འཆར་གཞི་དམིགས་བསལ་ཡོད་མ་རེད་དེ། ཡིན་ནའང་ང་ནམ་རྒྱུན་རྟག་པར་དྲི་བ་དྲིས་ལན་བྱེད་ཡག་ལ་དགའ་པོ་ཞེ་དྲག་ཡོད་ས་དེ་འདྲ་ཡིན་དུས་ཡང་ཁྱེད་རང་ཚོས་དྲི་བ་དེ་འདྲ་ཡོད་ན་དྲིས་ཤོག་ད། རྒྱལ་བ་རིན་པོ་ཆེ་གི་ད་བཀའ་སློབ་འདི་གྲུབ་པའི་རྗེས་ལ། བཀའ་འདྲི་དགོངས་སྐོར་ཞུ་ཡག་གི་གོ་སྐབས་ཅིག་གནང་ཡོད་དུས། སྐབས་དེ་དུས་བཀའ་འདྲི་ཞུ་མཁན་གཅིག་ཡིན་པས་ན། མོ་རྒྱབ་པ་ཡིན་ན་ཆོས་ཉམས་ལེན་ལ་ཡང་བར་ཆད་ཡོང་གི་ཡོད་མིན་གྱི་སྐོར་ལ་བཀའ་འདྲི་ཞུས་པའི་སྐབས་ལ་བཀའ་ལན་གནང་ལུགས་ཡིན་ནའི་ལས་གཙོ་བོ་མ་སྐྱིད་པ་ཡོང་ཡག་དེ་ཡིན་པ་ཡིན་ན་སེམས་ནས་ཡོང་གི་ཡོད་དུས་ཀ་ནས་སེམས་པ་ལྷོད་ལྷོད་ཡོང་ཡག་གི་ཐད་ལ་ཡིན་པ་ཡིན་ན་ང་རང་ཚོ་བསམ་བློ་གཏང་ཡག་དེ་གལ་ཆེན་པོ་ཡིན་པའི་སྐོར་ལ་འདུག་སེ་ཅིག་བཀའ་གནང་སོང། 네, 저는 한국에서 온 이석재입니다.

ང་རང་ཚོ་དབུ་མའི་གཞུང་གི་ནང་ལོགས་ལ་ཡ། ཆོས་ཐམས་ཅད་རང་བཞིན་གྱིས་མ་གྲུབ་པ་རེད་ཟེར་ནས་གསུང་ཡ་འདི་ཞེ་པོ་ཅིག་གལ་ཆེན་པོ་རེད་ཤག་ངས་ཆ་བཞག་ན་སྟོང་ཉིད་ཆ་བཞག་པའི་ཉིན་ལྟར་རེ་བཞིན་སྟོང་ཉིད་སྐོར་ལ་བསམ་བློ་ཞིབ་ཞིབ་བཏང་གི་ཡོད་བྱས་ནས་ད་གང་ལྟར་བོད་ཀྱི་སྟོང་པ་ཉིད་ཀྱི་དོན་དག་རེད་འདུག་བསམ་བློ་བཏང་ཡོང་དུས་ཙ་ནས་སེམས་ལ་ཁོང་ཁྲོ་དང་གཅིག་ང་རྒྱལ་ཟེར་ཡ་དེ་ཡི་དེ་ཁོ་གཞི་རྩ་མེད་བསྡད་པའི་ཚོར་བ་ཅིག་དེ་ཡི་དེ་རང་བཞིན་གྱིས་འདུག་ཕར་ཅིག་ཞིག་འགྲོ་ཡ་ཅིག་རེད་ཤག་ང་རང་ཚོའི་ཤེས་རབ་སྙིང་པོའི་ནང་ལ་ཡོད་བསྡད་པའི་ག་ཏེ་ག་ཏེ་པཱ་ར་ག་ཏེ་པཱ་ར་སཾ་ག་ཏེ་བོ་དྷི་སྭཱ་ཧཱ་ཟེར་བསྡད་པ་འདི། ག་ཏེ་ག་ཏེ་ཟེར་བ་འདི་དེ་ཚོགས་ལམ་སྦྱོར་ལམ། ང་དེ་ནས་ཡང་ཚོགས་ལམ་ཕལ་ཆེར་ཐོབ་ཡོད་རེད། ད་སྦྱོར་ལམ་གྱི་རོ་ཅིག་ཡོང་གི་ཡོད་པའི་བཟོ་ཞིག་འདུག་ད་དེ་མུ་མཐུད་ནས་སྒོམ་ཡོང་དུས་མཐོང་ལམ་ཐོབ་ཡོང་གི་རེད། ང་རང་ཕལ་ཆེར་ད་ཚོད་དཔག་རོ་བྱེད་དུས་ཚོགས་ལམ་ཐོབ་ཡོད་རེད། ད་སྦྱོར་ལམ་སྒང་ལ་ཡར་འགྲོ་བསྡད་ཀྱི་ཡོད་རེད་དེ་ནས་ས་དང་པོ་གཉིས་པ་གསུམ་པ་བཞི་པ་འདུག་སེ་བྱས་ནས་ཨེ་ནི་ས་བཅུ། ས་བཅུ་ལམ་ལྔ་འདི་བགྲོད་ནས་ཨེ་ནི་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡག་ཅིག་གི། གང་ལྟར་བོད་ཀྱི་བློའི་ནང་ལ་གསལ་པོ་ཞེ་པོ་ཅིག་འདུག་འདུག་བསམ་བློ་གཏང་གི་ཡོད་ངས་དེ་བྱས་ནས་ད་འོ། ཤེས་རབ་སྙིང་པོའི་ཚིག་ག་ཏེ་ག་ཏེ་པཱ་ར་ག་ཏེ་པཱ་ར་སཾ་ག་ཏེ་བོ་དྷི་སྭཱ་ཧཱ་ཟེར་ད་ལྟ་དེ། དོན་དག་ངོ་མ་ཞིག་འདུག་སེ་ཡོང་ཐུབ་ཡག་ཅིག་གི་ང་རེ་བ་རྒྱག་གི་ཡོད། སངས་རྒྱས་པའི་ཆོས་ཟེར་ཡ་དེ་སྨོན་ལམ་རྒྱབ་སྡོད་ཡག་ཅིག་མིན་པར་སེམས་ལ་འདུག་སེ་བཟོ་བཅོས་རྒྱག་འགྲོ་ཡག་ཅིག་དེ་ཡག་པོ་ཞེ་པོ་ཅིག་རེད་བཞག་བསམ་བློ་གཏོང་སྟངས་ཀྱི་ཐོག་ནས་སེམས་ཀྱི་ཞི་བདེ་སླེབས་ཡོང་དུས་ཙ་ནས་ཚེ་སྒྲུབ་ཟེར་བྱས་ནས་ཟུར་དུ་ང་དམིགས་བསལ་གྱི་དོ་སྣང་ཅིག་བྱེད་ཀྱི་མེད། གང་ལྟར་སེམས་ཀྱི་ཞི་བདེ་ཅིག་ཡོང་སྡོད་ཡག་ཅིག་ཆགས་ཡོང་དུས་ཨེ་ནི་འདི་ཡི་ཨེ་ནི། ག་རེ་ཟེར་རེད་བོད་ཀྱི་ལུས་ཀྱི་འབྱུང་བ་འདི་ཡི་འདི་ཆ་སྙོམས། ཨེ་ནི་གང་ལྟར་ཅིག་ཚེ་སྒྲུབ་ངོ་མ་རེད་བཞག་ད་རེས།

ལུས་ཀྱི་བདེ་ཐང་རང་གཞན་མང་པོ་ལ་འདུག་སེ་ཕན་ཐོགས་ཡོང་ཐུབ་ཡག་ཅིག་གི་བྱེད་ཀྱི་ཡོད་པ་ཡིན་དུས་ཙ་ནས། ཁྱེད་རང་ཚོ་ཆོས་གྲོགས་ཚོ་ཡས་གང་ལྟར་ཅིག་གི་གཙོ་བོ་སོ་སོའི་སེམས་ཀྱི་ཞི་བདེ་དེ་བསྒྲུབ། དེའི་ཐོག་ནས་ཨེ་ནི། རང་ཉིད་གང་དུ་ཡོད་པའི་ས་ཕྱོགས་ཀྱི། མི། སྐྱ་སེར་ཕོ་མོ་དབྱེ་བ་མེད་པ་ཆོས་ལུགས་དབྱེ་བ་མེད་པ་ཚང་མ་ལོགས་ལ། སེམས་ཀྱི་ཞི་བདེ་ཡོང་ཡག། བྱམས་བརྩེ་ལྡན་པ་ཡོང་ཡག།

ང་རང་ནང་པ་རེད་ནང་པའི་དགེ་སློང་ཅིག། ནང་པའི་ལྟ་གྲུབ་འདིའི་འདི། ཞིབ་ཚགས་པོ་སློབ་སྦྱོང་བྱས་ནས་ངས་ཤེས་ཀྱི་ཡོད་རེད་བསམ་བློ་བཏང་གི་ཡོད་རེད། རེད་དེ་ཡེ་ཤུའི་ལྷ་ཁང་ལ་འགྲོ་གི་ཡོད། ཧིན་དུའུ་ལྷ་ཁང་ལ་འགྲོ་གི་ཡོད། ཁ་ཆེ་ལྷ་ཁང་ལ་འགྲོ་གི་ཡོད། མི་མང་གིས་སོ་སོ་སོའི་ཆོས་དད། བྱེད་ས་དེ་དད་པ་རང་བྱས་བྱས་དགའ་པོ་བྱེད་ཀྱི་ཡོད་དུས་ཙ་ནས་ངའི་ཡི་དེའི་འདི་ཉམས་རྟོགས་ལ་ཡ། ཆོས་ལུགས་གྲངས་མང་ཅིག་ལ་ཚང་མ་ལོགས་ལ། འཁུར་ཞིབ་བྱེད་བསྡད་ཀྱི་ཡོད། དེ་རིང་ཁ་སང་གི་དུས་ཚོད་ལ་ཡ། ཆོས་ལུགས་མི་འདྲ་བ་རྒྱུ་མཚན་དུ་བྱས་ཏེ་ཡང་ཏོག་ཨོག་ཞིག་གི་ཕུག་གི། འཁྲུག་པ་ཞིབ་བརྒྱབ་སྟེ་ཡང་སོ་རབ་བཟོས་འཕྲལ་དཔེ་ཐབས་སྐྱོ་པོ་རེད་བཞག། དེ་ནང་བཞིན་ཡང་མུ་མཐུད་ནས་ཡང་ཀོ་རི་ཡའི་དད་ལྡན་པ་གཅིག་གིས་ཡིན་ནའི་ལས། ནི། རང་ཉིད་ལ་དཀའ་ངལ་འཕྲད་པའི་སྐབས་ལ་ཡིན་པ་ཡིན་ན་རྒྱལ་བ་རིན་པོ་ཆེའི་བཀའ་སློབ་ཉན་བྱེད་བྱས་ནས་ཕན་ཐོགས་བྱུང་ཡོད་པའི་སྐོར་རེད་ཡང་གཅིག་གིས་དཔྱད་སྒོམ་གྱི་སྐོར་ལ་བཀའ་འདྲི་ཞུ་མཁན་བསྡད་བྱུང་སོང། ཡ། ད་ཞྭ་ནག་བྲི་བ་ག་ཏོ།

ལོ་བཅུ་གོང་ལ་ཁོ་རང་ཨ་མ་ལགས་རིལ་བྱས་ཁོ་རང་ནད་གཡོག་རྒྱུགས་ཡིན་ཟེར་འདུག་ལོ་བཅུ་གོང་ལ་ཨ་མ་ལགས་ཁོ་རང་གི་ཨ་མ་ལགས་སྙུང་བྱས་རིལ་ཡོད་ས་རེད་ཨ་ནི་ཁོ་རང་དེ་ནས་བཟུང་བྱས་ཁོ་རང་ཨ་མ་ལགས་ཀྱི་ནད་གཡོག་རྒྱུགས་པ་ཡིན་ལོ་བཅུ་རིང་ཞབས་ཕྱི་ཞུས་པ་ཡིན་ཟེར་འདུག་ལོ་བཅུ་རིང་ཁོ་རང་ཨ་མ་ལགས་ནད་པ་ཆགས་ནས་ཞབས་ཕྱི་ཞུ་ཐུབ་པ་དེ་རྒྱལ་བ་རིན་པོ་ཆེ་གི་སྔོན་མ་གསུང་ཆོས་ཞུས་པའི་བཀའ་དྲིན་གྱིས་ཡིན་གཞན་ཁོ་རང་ཨིན་པའི་སྤྱི་འཐུས་ཡིན་མ་རེད།

ཨ་ནི་དཔྱད་སྒོམ་དེ་སྒོམ་ཡ་ལ་རྒྱལ་བ་རིན་པོ་ཆེ་སྒེར་གྱི་ཐོག་གི་ཉམས་མྱོང་གི་ཐོག་གཅིག་དམིགས་བསལ་དུ་གསུང་ཡ་ཡོད་ན་ཞུ། ཁོ་སེམས་ལ་བཟོ་བཅོས་རྒྱག་ཡ་ལ་ཡ་དཔྱད་པ་བྱས་གལ་ཆེན་པོ་འདུག་ག་དཔྱད་པའི་དཔྱད་མཐའ་ལ་ཨེ་ནི་སེམས་ལྷོད་ཤིག་གིས་བསམ་པ་ལ་འཇོག་སྒོམ་བྱེད་ཡ་འདུག་འགྲོ་གི་བ་རེད། དཔྱད་འཇོག་དཔྱད་སྒོམ་དང་འཇོག་སྒོམ་ཟུང་འབྲེལ་བྱས་ནས་འགྲོ་ཡ་དེ་དཔེ་གལ་ཆེན་པོ་རེད་ད།

ལོ་སུམ་ཅུའི་གོང་ལ་ཐེངས་མ་གཅིག་ཕྱིན་པ་ཡིན། ལོ་བཅུའི་གོང་ལ་གཅིག་ཕྱིན་ཡིན། ཉེ་ཆར་གཅིག་ཕྱིན་པ་ཡིན། རྒྱུ་བ་མང་པོ་ཕྱིན་ཡིན། སྨན་ཁང་ཕྱིན་པ་ཡིན། ཡང་བཟུང་སོང། སྨན་ཁང་ཕྱིན་པ་ཡིན། ཀྲུང་དབྱང་དབུ་ཁྲིད་བོད་པའི་མི་མང་གི་ཆེད་དུ་སྐུ་བརྒྱ་བརྟན་དུ་བཞུགས་རོགས། འཛམ་གླིང་གི་མི་ཐམས་ཅད་ཀྱི་ཆེད་དུ་ད་ཡུན་རིང་པོ་བཞུགས་རོགས་གནང།

ཨེ་ནི་ཁྱོད་རའི་བསམ་བློ་དེ་ཚན་རིག་གི་བསམ་བློ་འདུག། ཡག་པོ་ཞེ་དྲག་རེད་ཆོས་ཟེར་མཁན་དེ་དུག་རེད་ད་ཟེར། ང་དྲན་ཡོང་གི། མའོ་ཙེ་ཏུང་དེ་རིང་ཁ་སང་ཡོད་པ་ཡིན་ན་ཕལ་ཆེར་བསམ་བློ་དེ་འགྱུར་བ་ཕྱིན་ཡོང་རེད། དགའ་དང་དངོས་གཙོ་སྨྲ་བ་རྐྱང་རྐྱང་དེ་དག་ང་ཚོ་དེ་དངོས་པོ་གལ་ཆེན་པོ་རེད་དེ་ཡིན་ནའང་སེམས་ཁམས་རིག་པ་གལ་ཆེན་པོ་ཡིན་པ་དེ་དུས་སུ་འགྲོ་བསྡད་ཀྱི་ཡོད་རེད་བ། ད་གིན་ཞུ་ཡག་དེ་རེད་དེ་རིང་ཁ་སང་ཚན་རིག་པ་ཆོས་མེད་མཁན་དེ་འདྲས་ཀྱིས་སེམས་ཁམས་རིག་པའི་སྐོར་ལ་ནང་པའི་ལྟ་གྲུབ་ལ་ཡང་དགའ་པོ་ཞེ་དྲག་བྱེད་ཀྱི་འདུག་ག་དམིགས་བསལ་ང་ཐུག་བྱས་དྲི་བ་དྲི་མཁན་མང་པོ་ཡོང་གིས་ངས་དུས་ཚོད་བག་རོ་བྱེད་ཚུལ་འདི་འདྲ་དྲན་ཡོང་གིས་ངའི་བསམ་བློ་ཕྱེད་ཀ་དེ་ཚན་རིག་པ་རེད་བསམ་བློ་ཕྱེད་ཀ་དེ་ནང་པའི་ཆོས་པ་རེད། ལགས་འོང་ད་ལྟ་གོང་ལ་ངོ་སྤྲོད་ཞུས་པ་དེ་ཡིན་ན་ད་རེས་སྤྱི་ཟླ་བཅུ་གཅིག་པའི་ཚེས་གཉིས་ཀྱི་ཉིན་མོ་དེ། ལྷོ་ཀོ་རི་ཡའི་དད་ལྡན་པ་ཁག་ཅིག་ནི་ཆེད་མངགས་མཇལ་ཁ་བཅར་ཡོད་དུས། སྐབས་དེ་དུས་བཙན་རྣམ་པས་ད་བཀའ་སློབ་འདི་གར་བཅར་གནང་གི་ཡོད་རེད་ལ། ཁོང་རྣམ་ཚོས་རྒྱལ་བ་རིན་པོ་ཆེའི་ད་བཀའ་སློབ་ཞུས་པའི་སྐབས་ལ་ཡིན་པ་ཡིན་ནའང་རེད་ནི། དད་གུས་ཀྱི་རྣམ་པ་འདི་ཞེ་དྲག་ཅིག་གི་ཟབ་པོ་ཅིག་དང། དོགས་གཅོད་ཡང་རེད་བཀའ་འདྲི་དགོངས་སྐོར་ཞུས་པའི་སྐབས་ལ་ཡིན་ནའང་རེད་དངོས་གནས་གཅིག་གི་ཉམས་ལེན་པའི་གནས་སྟངས་ཀྱི་ཐོག་ནས་བཀའ་འདྲི་ཞུ་དུས་ཀ་ནས་འདི་གས་ཀྱི་ཐོག་ནས་ཀོ་རི་ཡ་གི་ཡུལ་གྲུ་འདིའི་ནང་ལོགས་ལ་བོད་བརྒྱུད་ནང་བསྟན་གྱི་ཐོག་ལ་ཐུགས་སྣང་ཆེན་པོ་གཅིག་ཡོད་པ་མངོན་ཐུབ་ཀྱི་ལ་དམིགས་བསལ་ནི་རྒྱལ་བ་རིན་པོ་ཆེ་མཇལ་ཁ་གནང་ཡུལ་གྱི་ད་ར་བའི་ནང་ལོགས་ལ་ཚུར་ཆིབས་བསྒྱུར་བསྐྱངས་གནང་པའི་སྐབས་ལ་ཡིན་ནའང་རེད་ད་རེས་ཆེད་མངགས་མཇལ་ཁ་བཅར་གནང་མཁན་ཀོ་རི་ཡའི་མཁན་པོ། ཅིན་ཨོག་ཞུ་བ་ཁོ་རང་གིས་ཡིན་ནའང་རེད་ཞེ་པོ་ཅིག་གི་དད་གུས་ཆེན་པོའི་ཐོག་ནས་ནི་རྒྱལ་བ་རིན་པོ་ཆེ་ཕེབས་བསུ་བཅར་གནང་ཡ་དང་དེ་འདྲ་ཅིག་གི་རྣམ་པ་ཅིག་བསྟན་ཡོད་རེད་ལ་ཞུས་ཙང་དེ་ཡིན་དུས་ཀ་ནས་ཀོ་རི་ཡ་ནང་གི་ནི་ནང་པའི་ཆོས་དམིགས་བསལ་བོད་བརྒྱུད་ནང་བསྟན་ལ་སློབ་གཉེར་གནང་སྟངས་དང་དེ་གས་ཀྱི་སྐོར་ལ་ནི་ང་ཚོས་ཡང་བཙན་བྱོལ་ནང་ལོགས་ལ་ཡོད་པའི་རྭ་སྟོད་གྲྭ་ཚང་གི་མཁན་པོ་དགེ་བཤེས་ལྷ་རམས་པ་བསོད་ནམས་རྒྱལ་མཚན་ལགས་གདན་འདྲེན་ཞུས་ཡོད་ལ་ནི་མཁན་རིན་པོ་ཆེ་ཡིན་པ་ཡིན་ན་ཀོ་རི་ཡ་ནང་ལ་ལོ་ངོ་ཉི་ཤུ་ཙམ་གྱི་རིང་ལ་ནི་ནང་ཆོས་ད་ངོ་སྤྲོད་གནང་ཡ་དང་ནི་སློབ་ཁྲིད་གནང་ཡ་རྒྱ་ཆེན་པོ་གཅིག་གི་གནང་མཁན་གྱི་གྲས་ཅིག་གི་ཆགས་གནང་ཡོད་རེད་ཞུས་ཙང་ང་ཚོས་ཡང་མཁན་རིན་པོ་ཆེ་ནས་ང་ཚོར་ཡང་འབྲེལ་ཡོད་ཀྱི་གནས་ཚུལ་ཁག་ཅིག་ངོ་སྤྲོད་གནང་རོགས་གནང་ཞུས་ཡོད་ལ། རྭ་སྟོད་མཁན་རིན་པོ་ཆེ་དེ་རིང་ང་ཚོའི་ལེ་ཚན་ནང་ཕེབས་པར་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་སོ་སྒྲོལ་དཀར་ལགས་བཀྲ་ཤིས་བདེ་ལེགས། ལགས་འོང་ད་མཁན་རིན་པོ་ཆེར་བཀའ་འདྲི་ཞུ་ཡ་དེ་ད་ད་རེས་རྒྱལ་བ་རིན་པོ་ཆེ་ནས་བཞུགས་སྒར་ཕོ་བྲང་ལ་ཡང་ལྷོ་ཀོ་རི་ཡ་ནས་ཆེད་མངགས་མཇལ་ཁ་བཅར་མཁན་རྣམ་པ་ཚོ་མཇལ་ཁ་དང་དམིགས་བསལ་བཀའ་སློབ་གནང་ཡོད་རེད་མཁན་རིན་པོ་ཆེ་ཡིན་ན་ཡང་ཀོ་རི་ཡའི་ནང་ལོགས་ལ་ཕེབས་རྗེས་ལོ་ངོ་ཉི་ཤུ་ཙམ་ཕེབས་ཡོད་ས་རེད་ནང་ཆོས་ལ་དོ་སྣང་དང་བོད་བརྒྱུད་ནང་བསྟན་ལ་སློབ་གཉེར་གནང་འདོད་ཡོད་མཁན་ཚོ་ད་མཁན་རིན་པོ་ཆེ་ནས་ནང་ཆོས་ངོ་སྤྲོད་སོགས་མང་པོ་ཅིག་གནང་ཡོད་དུས་ཡང་ང་ཚོ་ལེ་ཚན་ནང་ཐུགས་ཀྱི་ཉམས་མྱོང་དང་ཀོ་རི་ཡའི་ནང་ལོགས་ལ

རྩ་བའི་ལུང་པ་ཁོ་རང་ནི་ནང་པའི་ཆོས་དར་ནས་ལོ་གཅིག་སྟོང་བརྒྱད་བརྒྱ་ཡས་མས་ཀྱི་ལོ་རྒྱུས་འདུག་ནི། དེའི་ནང་ནས་ད་ལྟ་ང་ཚོ་དེ་བོད་བརྒྱུད་ནང་བསྟན་ལ་དོ་སྣང་བྱེད་མཁན་ག་ལ་གང་འཚམས་ཡོད་རེད། ནི་དུ་བ་ང་ཚོ་དུ་བ་འབྲེལ་བ་ཡོད་མཁན་དེ་ཚོ་ད་མང་ཆེ་གིས་ད་དངོས་གནས་ཅིག་འཛམ་བུ་གླིང་འདིའི་སྒང་ལ་ད་ནང་ཆོས་ད་ཚད་མཐོ་ཤོས་ཟེར་ནས་ད་དངོས་གནས་དེ

ད། ད་དེ་ཅིག་ལོ་ག་ལ་གང་འཚམས་ཞིག་འགྲོ་རེད། ད། ཀོ་རི་ཡ་དེ་ད་ནང་ཆོས་སློབ་སྦྱོང་བྱེད་ཡོང་དུས་ང་ཚོ་ད་ང་ཚོ་དང་རྩ་བའི་ད་ནང་ཆོས་སྦྱང་ཡ་གཅིག་པ་ཡིན་པ་གང་ཞིག་ལ་གཅིག་མི་འདྲ་རེད་དེ། ཁོ་ཚོ་ཡིན་ན་གཅིག་རྡོ་རྗེ་གཅོད་པ་ཟེར་ཡ་དང་དམ་ཆོས་པད་མ་དཀར་པོ་ཟེར་ཡ་དང་མདོ་ཕལ་པོ་ཆེ་ཟེར་ཡ་དང། ནི་མདོ་མང་པོ་ཆེ་མདོ་རང་ལ་དཔེ་སློབ་སྦྱོང་བྱེད་ཤེས་ཀྱི་འདུག་ག། དེ་འདྲེས་པ་དེ་ལ་རྒྱ་གར་ནས་ཚུར་བསྒྱུར་བཀའ་འགྱུར་དང་གཅིག་བསྟན་འགྱུར་མེད་པ་སྟབས་མ་རེད་དེ་ལགས་གཙོ་བོ་དེ་མདོ་རང་གི་ཐོག་ནས་བག་ཅིག་སློབ་སྦྱོང་བྱེད་ཀྱི་འདུག་ད་ང་ཚོ་དེ་ཡ་གཅིག་ནང་ཆོས་སློབ་སྦྱོང་བྱས་ཡོང་དུས་གཉིས་ལ་ཨ་ནི་གཅིག་གདན་ས་ཁག་ལ་ཡིན་ན་གྲྭ་ཚང་སོ་སོར་ཡིག་ཆ་ཡོད་རེད་ཨ་ནི་གཅིག་དེའི་ཐོག་ནས་ཨ་ནི་བསྟན་འགྱུར་དེའི་ཐོག་ནས་ཨ་ནི་གཞི་ནས་ཡར་མདོ་བྱས་ནས་སློབ་སྦྱོང་བྱེད་ཡ་གི་རིམ་པ་འདྲ་པོ་རེད་འདུག་བྱས་ནས་ཀོ་རི་ཡ་དང་ང་ཚོ་བོད་ལ་བལྟས་ཚེ་འདྲ་གི་མི་འདུག།

ང་ཚོས་ནམ་རྒྱུན་ཡི་གེ་དེ་ཧན་ཙི་དེ་རྒྱ་ནག་གི་རྒྱ་ཡིག་རྒྱ་ཡིག་ལབ་སྡོད་ཀྱི་འདུག་སྟེ་རྒྱ་ཡིག་ལབ་དེ་འགྲིག་གི་ཡོད་མ་རེད། ཚང་མ་ལོ་གི་དེ་ཤར་ཕྱོགས་གི་དེ་མང་ཆེ་གི་ཡི་གེ་དེ་བེད་སྤྱོད་གཏོང་གི་འདུག་ཡི་གེ་དེ་བལྟས་ཚེ། ང་ཚོ་ཡིན་ན་རྒྱ་ཡིག་ཡིན་ན་ད་ལྟ་ཧྥན་ཙི་ཧྥན་ཏི་ཙི་ཟེར་ད་རྗེན་ཏི་ཙི་ཙི་ཞུགས་ཞུགས་ཆགས་འགྱོ་རུ། ད་ལྟ་ཧྥན་ཏི་ཙི་ནག་ལོ་ལས་ད་ལྟ་ཐེ་ཝན་ལ་བེད་སྤྱོད་བཏང་ཡོད། ཡི་གེ་དེ་དང་ཀོ་རི་ཡ་ལ་བེད་སྤྱོད་གཏོང་ཡི་གེ་དེ་ཚོ་འདྲ་གི་མ་རེད། ཡི་གེ་ཡི་གེ་གཟུགས་གཅིག་པ་ཡིན་པ་གང་ཅི་ལ་དེའི་ཐོག་ནས་ཅིག་བཀའ་བསྟན་འགྱུར་དེ་ཚོ་ལ་དཔེ་ཐད་ཀར་ཕར་སློབ་སྦྱོང་བྱས་ཡོང་དུས་བལྟས་ཚེ་ཅིག་ཡང་ཅིག་ལེགས་པའི་ཆ་ཡོད་དེ་གས་ཡང་ཅིག་ཁོ་ཅིག་ཟབ་པོ་ཞེ་པོ་ཡིན་དུས་ཡང་ཅིག་ཤེས་ཡག་ཁག་པོ་ཡོད་དེ་གས་དེ་ཐད་ཀྱི། ལའོ་རེད་རེད་རེད་ད་ཡིན་ནའི་ལགས་ད་ལྟ་ཀོ་རི་ཡ་ནང་ལོགས་ལ་རྒྱུག་པའི་ཐོག་ནས་ད་ལྟ་མཁྱེན་རུམ་ཆེན་གསུང་གཡག་གི་ཧན་ཛི་ཟེར་ཡ་འདི་བེད་སྤྱོད་བྱེད་མཁན་འདི་ཉུང་ཉུང་ཞེ་པོ་ཅིག་ཆགས་ཡོད་རེད་བ། སྐབས་ཅིག་ཁོང་ཚོས་ཡི་གེ་དེ་བེད་སྤྱོད་མ་གཏོང་ཡག་བྱས་ནས་མར་བཞག་རེད། ཀོ་རི་ཡར་འགྲོ་པ་ཡིན་ན་དེ་ཕྲུ་གུ་དེ་ཚོ་ལ་མ་བསླབ་བྱས་བཞག་ཡོད་འདུག་ཁོ་རང་ཚོ་གི་སྐད་དང་རིག་གཞུང་བརྒྱ་ཆ་བདུན་ཅུ་བརྒྱད་ཅུ་ཅིག་ད་ལྟ་ཧན་ཙི་སྒང་ལ་བཞག་བཞག་ཡོད་འདུག་དེ་དམར་ལ་ཐ་མར་བཅག་ནས་ཡང་བསྐྱར་གཞི་རིམ་སློབ་གྲྭ་དང་འདི་ཚང་མ་ལོ་དེང་སང་བསླབ་དགོས་ཡོར་གོ་སྦྱིན་འོག་དེ་ཚོ་ཤེས་དགོས་རེད་ཁོ་རང་ཚོས་ཀོ་རི་ཡཱ་གི་ད་ལྟ་དེ་ད་ལྟ་ཡི་གེ་བྲིས་བསྡད་ཡ་དེ་ལོ་ལྔ་བརྒྱ་ཅིག་གི་མ་གཏོགས་ལོ་རྒྱུས་ཡོད་མ་རེད། ཀོ་རི་ཡཱ་ཡི་གེ་དེ་ཨ་ནི་དེའི་གོང་ལ་ད་ལྟ་ཧན་ཙི་ཁོ་རང་གི་ཡི་གེ་འདི་ཚང་མ་དེའི་སྒང་ལ་བཀའ་བསྟན་འགྱུར་ཚང་མ་ཡོད་རེད་དེའི་སྒང་ནས་ཁོང་ཚོ་ཚང་མ་སློབ་སྦྱོང་བྱེད་ཀྱི་ཡོད་རེད་དེ་དཔེ་ལོ་རྒྱུས་དཔེ་ཡར་ཐག་རིང་པོ་རེད། ལའོ་ད་དེ་ཁོང་ཚོས་ཡང་ལོ་ངོ་ལྔ་བརྒྱའི་ད་ལོ་རྒྱུས་ཡོད་པའི་ཡི་གེ་དེའི་ཐོག་ལ་ཚུར་ཕབ་བསྒྱུར་གནང་ཡ་ད་དེ་འདྲ་ཅིག་ཁོང་ཚོས་གནང་ཐུབ་མེད་པ་ཡིན་ན། དེ་ཕབ་བསྒྱུར་བྱས་བྱེད་ཀྱི་ཡོད་རེད་དེ་ལགས་དེ་ད་ལྟ་ང་ཚོ་དཔེར་ན་ཐེ་ཝན་དང་ཁོང་ཚོ་ད་ལྟ་ཕིན་ཡིན་ཟེར་ཅིག་བཟོས་ཡོད་པ། ལའོ། ཨོ་དེ་གི་འདོན་སྟངས་འདྲ་པོ་རེད་ཅིག་ཀློག་སྟངས་རེད་དེ་མ་གཏོགས་ཁོ་རང་རང་གིས་རང་རྐྱ་འཕེར་བའི་ཐོག་ནས་དོན་དག་དེ་སྟོན་ཐུབ་ཀྱི་ཡོད་མ་རེད། ལའོ། ད་ལྟ་ཀོ་རི་ཡ་གི་ལོ་ལྔ་བརྒྱའི་ཡི་གེ་དེ་ཡིན་པ་ཡིན་ན་ལགས་དེ་སྔ། སོག་ཡིག་དང་བོད་ཡིག་ལ་གཞི་བཞག་པ་རེད་ཅེས་གསུང་གིས་ལགས། དེའི་སྐོར་གྱི་གློག་བརྙན་ཅིག་བལྟས་མྱོང་ཡོད། འགྲོ་མགོན་ཆོས་རྒྱལ་འཕགས་པས་སོག་ཡིག་འདི་བཟོས་གནང་པ་ཅེས་གསུང་གི་ཡོད་རེད་ལགས། སོག་ཡིག་དང་བོད་ཡིག་གི་རྨང་གཞིའི་གཞི་བཞག་པའི་ཐོག་ནས་ནི་ཀོ་རི་ཡ་གི་ད་དབྱངས་དང་གསལ་བྱེད་བཟོས་པ་རེད་ཅེས་གསུང་གི་འདི་ཚོ་ཡང་ག་འདྲ་ཅིག་ཆགས་ཀྱི་ཡོད་ན། ད་དག་རང་རེད་དེ། ད་ལྟ་ཀོ་རི་ཡ་ཡི་གེ་ད་ལྟ་ལོ་ལྔ་བརྒྱ་དྲུག་ཅུ་ད་ལྟ་བེད་སྤྱོད་བཏང་ཡག་ཡི་གེ་དེ་དུས་ཀྱི་གློག་བརྙན་བཟོས་ཡོད་རེད་ལོ་ཁ་ཤས་ཅིག་གོང་ལ་ཀོ་རི་ཡ་རང་གློག་བརྙན་བཟོས་སོང། དེ་ཚོ་ཤུགས་ཆེ་ཀོ་རི་ཡ་གི་ཅིག་ནང་པ་གི་ལྟ་ཚུལ་གི་ཐོག་ནས་ཡིག་བཟོ་མཁན་དེ་ཚོ་ད་སྐབས་དེ་དུས་ཀྱི་རྒྱལ་པོ་དེ་སེ་ཇོང།

འགྲོ་མགོན་ཆོས་རྒྱལ་འཕགས་པའི་སྐབས་ལ་སོག་ཡིག་བཟོས་པ་དང་མཉམ་དུ་ད་ལྟའི་ཀོ་རི་ཡའི་གོས་ཆེན་དང་ཡི་གེ་དེ་མཉམ་དུ་བཟོས་བཞག་རྒྱུ་རེད་ཟེར་ཏེ་འགྲེལ་བཤད་གནང་བཞིན་འདུག་ཨ་ནི་ད་ག་ནང་བཞིན་ང་ཚོ་ལ་ཀ་མད་སུམ་ཅུ་ཟེར་བཅས་ཨ་ནི་དབྱངས་བཞི་ཡོད་པ་ནང་བཞིན་ཀོ་རི་དེ་ཁོང་ཚོ་ལ་ཀོ་རི་ཡ་ལ་ཀ་མད་ཟེར་ནས་བཅུ་བཞི་ཡོད་རེད་དབྱངས་དེ་ཏོག་ཙམ་མང་ཡོད་རེད་བཅུ་ཡོད་རེད་དབྱངས་བཅུ་དང་ཀ་མད་བཟོས་ནས་བཅུ་བཞི་མ་གཏོགས་ཡོད་མ་རེད་དེ་གས་ཚུར་ཚུར་བསྡོམས་ནས་ཨ་ནི་ཀློག་བདེ་པོ་ཞིག་ཡོད་རེད་ང་ཚོ་བོད་ཡིག་དང་ཀློག་སྟངས་དཔེ་ཧ་ལམ་འདྲ་པོ་འདྲ་པོ་ཞིག་རེད། ལགས་ལགས་སོ། ད་འདི་ཡང་དབྱངས་གསལ་ཡོད་པའི་ཡང་ཡི་གེ་ཅིག་ཆགས་ཡོད་རེད་ལ། འདི་ནས་ཡང་མུ་མཐུད་བྱས་མཁན་རིན་པོ་ཆེ་བཀའ་འདྲི་ཞུ་ཡ་དེ། སྤྱོད་འཇུག་ལམ་རིམ་ནི་དབུ་མ་རིན་ཆེན་ཕྲེང་བ་སེ་བྱས་མང་པོ་ཅིག་གི་ཁྲིད་གནང་འདུག་ཨ་ནི་འདི་གས་ཡིན་པ་ཡིན་ན་ཐོག་མར་ཡང། ཀོ་རི་ཡ་གི་ད་སློབ་མ་ཚོས་མཁན་རིན་པོ་ཆེ་ལ་ཡར་ཁྲིད་རོགས་གནང་ཞུས་པ་ཡིན་ན་ཡང། མཁན་རིན་པོ་ཆེ་གིས་ཁོང་རྣམ་ཚོའི་ད་ནང་ཆོས་སློབ་སྦྱོང་གི། ཐོག་ལ། ཐུགས་ཕན་སོས་ཡག་གི་ཐོག་ནས་དགོངས་བཞེས་གནང་བྱས་ག་འདྲ་སེ་ཁྲིད་རྣམ་པ་ཅིག་ཆགས་ཡོད་ན། ད་རྩ་བའི་དང་པོ་ཀོ་རི་ཡ་གིས་ད་ནང་པ་མང་པོ་ཅིག་རྒྱ་གར་རྡ་རམ་ས་ལ་སྐྱབས་མགོན་རིན་པོ་ཆེ་ལ་ཞབས་ལ་འགྲོ། ཨ་ནི་སྐྱབས་མགོན་རིན་པོ་ཆེ་གིས་གཙོ་བོ་དང་པོ་དང་པོ་བཀའ་ཆོས་གནང་ཡ་དེ་སྤྱོད་འཇུག་འདུག་ཟེར་ཡ་མ་གནང་འདུག་ཨ་སྤྱོད་འཇུག་མ་འདུག་ཟེར་ནས་རིམ་པ་མང་པོ་ཞིག་གནང། ཨ་ནི་ད་དེ་ཚོ་གི་རྐྱེན་བྱས་ནས་ཨ་ནི་ག་ལེ་ག་ལེ་ཀོ་རི་ཡ་ནང་ལོགས་ལ་ལམ་རིམ་ལ་དོ་སྣང་བྱེད་མཁན་མང་པོ་བྱུང།

ལོ་མང་པོ་ཅིག་འདུག་ཟེར་བྱས་ནས་ནི་སློབ་ཚན་ཁྲིད་ཡས་དེ་ནས་ཉིས་སྟོང་བཅོ་ལྔ་ནས་བྱས་ནས་ནི་ཁོང་ཚོ་གིས་ད་ཅིག་ད་འདུག་ཟེར་དེ་ཁྲིད་འདུག་ཟེར་ནས་མ་ཡིན་པ་བྱས་ནས་ཀོ་རི་ཡ་དེ་ད་ལྟ་ཚན་རིག་གི་ཐོག་ནས་ཡར་རྒྱས་ཆེན་པོ་འགྲོ་བཞག་ཡོད་པའི་ལུང་པ་ཡིན་དུས་ད་དེ་ཚོ་དེ་ཚོ་གཞུག་མ་བོད་བརྒྱུད་ནང་བསྟན་གི་ཉམས་ཞིབ་བྱེད་ཡག་གི་བེད

ཡིན་གཅིག་མིན་གཅིག་ཀོ་རི་ཡ་ལ་ཡོད་དགོས་མ་རེད་ད་ཁོང་རྣམ་ཚོ་འཛམ་གླིང་ས་ཕྱོགས་ག་བ་ཡོད་པ་ཡིན་ནའི་ལས་ཀོ་རི་ཡ་གི་གསུང་སྐད་ཐོག་ནས་གསུང་ཆོས་ཞུ་གནང་འདོད་ཡོད་པ་ཡིན་ན་ཡང་འདི་གས་ཚང་མ་ཡུའུ་ཐུབ་དྲ་ཚིགས་ཐོག་ནས་སྟབས་བདེ་པོའི་ངང་ནས་ཡང་གསན་ཡག་གི་གོ་སྐབས་ཡང་སྟབས་བདེ་བོ་ཅིག་གི་བསྐྲུན་གནང་བ་རེད་གསང་པི། ལ་རེད་རེད་རེད་རེད་ད་ཀོ་རི་ཡ་གཙོ་བོ་ཀོ་རི་ཡ་ཨ་ནི་དེ་མིན་གི་ཨ་རི་དང་འདྲ་བ་དེ་གས་ཁེ་ན་ཌ་འདྲ་བ་ད་ག་ས་ལུང་པ་ག་ས་ག་ས་ལ་ཡོད་ཡོད་དུས་ཁོ་རང་བོད་བརྒྱུད་ནང་བསྟན་ལ་དོ་སྣང་བྱས་ཡོད་དུས་ད་དེ་འདྲས་ཅིག་སློབ་སྦྱོང་ཅིག

རེད་རེད་ད་འདི་དམིགས་བསལ་གྱི་ཆོས་པ་རང་གཅིག་གི་ཆ་ནང་གི་ཡོག་རེད་གསུངས་པས་ད་ད་རེས་ཡང། བཞུགས་སྒར་རྡ་རམ་ས་ལ་ཆེད་མངགས་བཅར་མཁན་ཚོ་ཡིན་ནའི་ལགས་ཕ་གིའི་རྒྱལ་བ་རིན་པོ་ཆེ་གི་བཀའ་སློབ་དེ་གས་ཞུས་གནང་པའི་སྐབས་ལ་ནི་དད་གུས་ཀྱི་རྣམ་པ་དེ་ཞེ་དྲགས་ཅིག་གི་ཡང་ཡིད་དབང་འཕྲོག་ཡག་ཅིག་གི་འདུག་ལ་ཁོང་རྣམ་ཚོའི་དོགས་སྐྱོན་ཡག་རེད་དེ་འདྲ་མང་པོ་ཅིག་ད་ཡང་བཀའ་འདྲི་ཞུས་གནང་མཁན་ཁག་ཅིག་བྱུང་གནང་སོང་བ་དེ་འདྲ་ཡིན་དུས་ཡང། མཁན་རིན་པོ་ཆེ་གི་སློབ་མ

ཨན་ཏོ་བ་ང་ཚོ་ད་དགེ་བཤེས། ཕལ་ཆེར། ད་ལྟ་དེ་རིང་ཏེ་ཉི་ཧོང་དོན་གཅོད་དེ་ཕེབས་སོང་ང་ཚོ་བཀའ་མོལ་བྱུང་སོང་ཉི་ཧོང་ལ་ཕ་གིར་མི་བརྒྱ་དང་ལ་ཁོང་ཚོ་དོན་གཅོད་ཐོ་ནང་ཡོད་བརྒྱ་དང་ལྔ་བཅུ་ཡས་མས་ཅིག་ཡོད་ས་འདུག་ང་ཚོ་དེ་ཀོ་རི་ཡ་ལ་ད་ག་ཚོད་མང་པོ་ཡོག་མ་རེད་དེ་ལས་དགེ་བཤེས་གདན་ས་གསུམ་གཙོ་བོ་བྱས་ནས་ནི། ར་སྟོད་བྱས་ཨ་ནི་རྒྱུད་སྟོད་བྱས། དུ་བ་བཀྲ་ཤིས་ལྗོངས་དུ་བ་སྐུ་ཞབས་བྱས་ང་ཚོ་སྐུ་ཞབས་དེ་གའི་ཚོ་རུབ་རུབ་བཟོ་ཡོང་དུས་ཕལ་ཆེར་སུམ་ཅུ་ལྷག་ཙམ་ཞིག་དེར་སླེབས་བསྡད་བཞག་ཨན་དེ་ང་ཡོད་ས་དེ་ཆོས་ཚོགས་དགོན་པ་གཅིག་ཡོད་རེད་ཨན་དེའི་སོའུ་ལ་ཁོང་ཚོ་ཁག་གཉིས་གསུམ་ཨན་ད་བ་ན་ཤིན་དབྱིན་ཆན་ཟེར་ས་དེ་ལ་ཁག་གཅིག་ཨ་ནི་ཏེ་གུ་ལ་གཅིག་ཀིམ་ཧེ་ཟེར་ས་ས་ཆ་དུ་བ་ཆོས་ཚོགས་ད་མང་པོ་ཆགས་བསྡད་ཡོད་རེད་ཨན་གཅིག་འདུག་སེ་བྱས་ནས

དེའི་ནང་ལོགས་ནས་འདུག་སེ་བྱེད་དུས་ཨ་ནེ་ལགས་འདྲ་པོ་ཞིག་འདུག་ཁོ་རང་གིས་འདུག་སེ་གཅིག་གསུངས་སོང་ང་ཁོ་རང་བོད་ལ་ཐེངས་མ་གསུམ་ཙམ་ཅིག་ཕེབས་མྱོང་ཡོད་གཅིག་ཡིན་ན་ཉེ་དུས་རང་ཕེབས་ཡིན་ཞེས་བྱས་གསུངས་སོང་ལ་དམིགས་བསལ་ལོ་རབས་ལྔ་བཅུའི་ནང་ལོགས་ལ་བོད་དོན་གྱི་ལས་འགུལ་འདི་འདྲའི་ནང་ལོགས་ལ་མཉམ་ཞུགས་གནང་མྱོང་ཡོད་ཞེས་བྱས་གསུངས་སོང་མཁན་རིན་པོ་ཆེ་ཡང་དེ་ངོ་མཁྱེན་གནང་གི་ཡོད་ནམ། ཨ་ལས་དེས་དྲི་བ་ལ་ཕ་སྲིད་པའི་ཨ་ནེ་འདྲ་པོ་ཅིག་རེད་དེ་ཨ་ནེ་མ་རེད་དེ་སྐུ་ཞབས་ལགས་ཅིག་རེད་ངས་ངོ་ཤེས་གི་ང་ཟ་བལ་གླེ་གི་རེད་ཁོང་གཉིས་མ་ཀོ་རི་ཡ་གི་ད་ལྟ་ཆོས་ལུགས་དེ་གི་ཤེས་ཡོན་གི་ཐོག་ལ་ཁོ་པ་དགེ་རྒན་ཆེན་པོ་དེ་འདྲ་བྱས་ཨ་ནི་སྐུ་མདུན་མཇལ་ཁ་དེ་ཚོ་ཡང་སེ་བཅར་ཨ་ནི་བོད་དེ་ཚོ་ག་ས་ག་ལ་འགྲོ་མཁན་འོ་དེ་འདྲ་ཅིག་རེད། ལགས་སོ་ལགས་སོ། བྱས་ཙང་ད་ལོ་ལྟར་ཡང་བཞུགས་སྒར་རྡ་རམ་ས་ལ་ས་ཕྱོགས་ཁག་ནས་ནི་གསུང་ཆོས་ཞུས་གནང་མཁན་མང་པོ་ཅིག་ཕེབས་གི་ཡོད་རེད་ལ་ཡང་ཀོ་རི་ཡ་ནས་ཆེད་མངགས་ནི་རྒྱལ་བ་རིན་པོ་ཆེ་གི་གསུང་ཆོས་ཞུས་གནང་གར་ཕེབས་མཁན་མང་པོ་ཡོད་ཀྱི་རེད་པ། ཡོད་རེད་ཡོད་རེད་ཀོ་རི་ཡ་གི་གསུང་ཆོས་བྱས་ནས་ད་ལྟ་དེ་ཐེ་ཝན་དང་སིང་ག་པོར་དུ་གསུང་ཆོས་གནང་ཤེས་ཀོ་རི་ཡ་རུ་གསུང་ཆོས་ཟེར་བྱས་ད་སྔོན་མ་ནས་ད་ཕལ་ཆེར་ལོ་ཟླ་རེ་ཞིག་གདུང་སེམས་དང་པོ་བཅུ་མཇུག་ནས་འགོ་བཙུགས་ན་སོ་གདུང་སེམས་ནས་ད་འདི་བོ་དེ་ཕལ་ཆེར་ལོ་ཉི་ཤུ་ལྷག་ལྷག་ཞིག་འགྲོ་གི་ཀོ་རི་ཡ་རུ་གསུང་ཆོས་དེ་ཚོ། ལགས། འདི་སྔོན་ལ་ཡང་ང་ཚོ་མཁན་རིན་པོ་ཆེ་ནས་ལེ་ཚན་ནང་ལོགས་ལ་ཐེངས་མ་གཅིག་ཏོག་ཙམ་ངོ་སྤྲོད་གནང་མྱོང་ཡོད་མཁན་རིན་པོ་ཆེ་གི་ཆོས་ཚོགས་དེ་ནི་སློབ་མ་ཚོ་རྟགས་གསལ་བསླབ་གནང་གི་ཡོད། ད་ད་ལྟ་ཁོང་ཚོ་གནས་སྟངས་ག་འདྲ་ཅིག་ཆགས་གནང་ཡོད་ན། རྟགས་གསལ་དེ་བྱས་ཙང་སྔོན་མ་དང་པོ་དང་པོ་དེ་ད་རྟགས་གསལ་བསླབ་ཡོད་པའི་ཁོ་རང་ཚོ་ཅིག་ལུགས་སྲོལ་མོ་ཞིག་དང་འདུག་ཟེར་དོགས་ན་རེ་ཡག་པོ་སྤྲད་གི་འདུག་ཨ་ཡིན་ནས་ཅིག་དེ་ང་ཚོ་མི་རེ་གདན་ས་ལས་ཅིག་གོ་ཅིག་མི་མང་པོ་ཅིག་གི་དཀྱིལ་ལ་ཡར་ལངས་ནས་ནི་ལག་པ་བརྡབ་ཅིག་བྱེད་དགོས་དུས་མཚེར་པོ་རེ་བྱེད་འདུག་ཨ་ཁོང་ཚོ་དེ། མཚེར་པོ་བྱས་ཏེ་ད་ང་དུ་བ་ལ་ད་དུས་དུས་བསླབ། དེ་ནས་སྐབས་གཅིག་ནས་འདུག་བྱས་ནས་ད་ཟེར་དེ་ལས་ད་གང་འདྲ་མ་ད་ཁོང་ཚོ་ཚང་མ་དེང་དུས་ཀྱི་སློབ་སྦྱོང་ཡོད་བསྡད་མཁན་རེད་སློབ་གྲྭ་ཆེན་མོ་ཐོན་མྱོང་མཁན་མང་ཆེ་དེ་འདྲ་རེད། དེ་གི་ཅིག་མུ་སུང་མུ་ཞིག་འགྲོ་སྟངས་དང་དེ་ཚོ་ཕ། ཡང་ནས་ཡང་དུ་དུས་ནས་དུས་སུ་ཁོང་ཚོ་ངོ་སྤྲོད་བྱེད་ཀྱི་ཡོད། ལག་པ་བརྡབ་བྱ་དེ་ནི། བལྟས་ཚེ་ཁོང་ཚོ་ཅིག་མཚེར་པོ་བྱེད་ཀྱི་འདུག་འདི་ལྟར་མོ་ཁོ་ཅན་ངའི་ཡོད་སར་འགྲོ་བར་འདུག་ཞེས་བྱེད་ཀྱི་མེད་ད་གཞན་པ་འགྲོ་བར་འདོད་དེ་བྱེད་ཀྱི་ཡོད་ན་ངའི་ཨ་མ་ཁོ། ལགས་སོ་ལགས་སོ། ད་ད་ལྟ་ཡང་ཀོ་རི་ཡ་ནང་ལོག་གི་གནས་ཐོག་ནས་ཞུས་པ་ཡིན་ན་ནང་ཆོས་སློབ་སྦྱོང་གནང་གར་ཕེབས་མཁན་དམིགས་བསལ་བོད་བརྒྱུད་ནང་ཆོས་ལ་ཐུགས་སྣང་ཡོད་མཁན་ལོ་ནའི་བབ་ཀྱི་ཆ་ནས་ཡིན་ན་གཞོན་སྐྱེས་ནང་ལོག་ལ་ཡང་གནས་སྟངས་ག་འདྲ་རེ་བྱེད་ཀྱི་ཡོད་ན། སྤྱི་བཏང། བྱས་པས་ནི་ད་ལོ་བལྟས་ཚེ་ལོ་ཆུང་ཆུང་དེ་ཚོ་ལ་ཁོ་ཚོ་སླབ་གྲྭ་འགྲོ་དགོས་རེད་ལས་ཀ་བྱེད་དགོས་རེད་ལྟོ་གོས་འཚོལ་དགོས་དུས་དེ་འདྲའི་ཆོས་ལུགས་ཟེར་ན་ནང་ཆོས་དེ་ཕར་བཞག་སྤྱིར་བཏང་ཆོས་ལུགས་ཀྱི་དོ་སྣང་ཞེ་དྲག་བྱེད་ཀྱི་མི་འདུག་ཁོ་ཚོ། ཨ་མ་ལྷས་ང་ཚོ་ཆོས་ལུགས་མེད་ཟེར་མཁན་སུ་རེད་དེ་འདྲའི་ཨ་ནི་ཡང་ཕྱི་རྒྱལ་དུ་བ་འགྲོ་མཁན་དེ་ཚོ་ཡིན་པ་ཡིན་ན་ཁོ་རང་ཚོ་གཅིག་འབྲེལ་བ་བྱེད་དགོས་དུས་མ་གཅིག་མ་བྱེད་ཀ་མེད་བྱས་ནས་ཡེ་ཤུ་དེ་འདྲའི་ནང་ལ་ཁོ་རང་ཡེ་ཤུ་མིན་ནའི་ཡེ་ཤུ་དེ་ནང་ལ་ཚོགས་པ་ནང་མཉམ་དུ་འཛུལ་དགོས་དང་ཁོང་ཚོ་མི་འབྲེལ་བ་བྱེད་དགོས་འགོར་བ་དེ་འདྲ། དེ་འདྲ་བྱས་ཙང་མང་ཆེར་དེ་ད་ཡང་ཅིག་བལྟས་ཚེ་ལོ་ཡང་ཕེད་ཕེད་བསྡད་མཁན་དེ་འདྲ་རེད་ཡིན་ནའི་ད་ཡང་གཞོན་སྐྱེས་དེ་འདྲའི་དོ་སྣང་བྱེད་མཁན་ཡོད་ཡོད་རེད། ལགས་སོ་ལགས་སོ། ད་ད་ལྟ་གོང་ལ་ང་ཚོ་ཡང་མཁན་རིན་པོ་ཆེ་ནས་ནི་གསུང་ཆོས་འདི་གའི་ད་ཀོ་རི་ཡ་གི་གསུང་སྐད་རང་གི་ཐོག་ནས་མ་ནི། ཁྲིད་གནང་གི་ཡོད་པ་ཅིག་གི་ངོ་སྤྲོད་གནང་སོང། དེ་བཞིན་ད་ཕྱག་དཔེ་དག་འདི་གས་མང་པོ་ཅིག་འདི་ད་ཀོ་རི་ཡ་གི་སྐད་ཀྱི་ཐོག་ནས་མར་ཕབ་བསྒྱུར་གནང་ཡག་ད་དེ་འདྲ་མང་པོ་གནང་ཡོད་ཀྱི་རེད་པ། ཨོ་ཡིག་ཐོག་ལ་ད་ལྟ་ད་དེབ་དགའ་རབ་ཞིག་འདུག་ཟེར་ནས། ད་གཙོ་བོ་ངས་འདི་འདྲ་བྲིས་བསྡད་ཐུབ་ཀྱི་མ་རེད་དེ་ལས་བྲིས་ཡག་ང་ཁོང་ཚོ་སྤྱང་པོ་ཡོང་མར་ངས་དེ་ཁ་གིས་དེ་མར་བཤད། ད་ཁོང་ཚོས་དེ་མ་ལུས་ངའི་སློབ་ཚན་ཁྲིད་བཞག་འགྱོ་དེ་ཁོང་ཚོས་མར་ཡིག་ཐོག་ལ་ཕབ་བཞག་འགྱོ་དཔེར་ན་ལམ་རིམ་ཆེན་པོ་ཡིན་ན་ཕལ་ཆེར་ད་ལྟ་ལྷག་མཐོང་བར་དུ་ངས་མ་ཁྲིད་ཚར་བ་དེ་ཁ་ཡིག་ཐོག་ལ་དགའ་རབ་ཅིག་མར་ཕབ་ཚར་འགྲོ་གི་ཡོད་ནི་ཞུ་དག་དང་དེབ་བཏོན་ཆོག་ཆོག་འདྲ་དགོས་དཔེར་ན་དབུ་མ་འཇུག་པ་རིགས་ཚོགས་དང་དག་གནང་བཞིན་ལམ་རིམ་དང་དེ་འདྲའི་དེབ་ཕལ་ཆེར་དགའ་རབ་ཅིག་ཡོད་དེ་བཏོན་བཞག་འགྱོ་ཁོང་ཚོ་སློབ་སྦྱོང་བྱེད། ལགས་སོ་ལགས་སོ། ད་རྒྱལ་བ་རིན་པོ་ཆེ་ནས་རྒྱུན་དུ་ནི་ང་རང་ཚོ་ཡང་སེམས་ཀྱི་ཞི་བདེ་དང་བྱམས་བརྩེའི་སྐོར་ལ་བཀའ་སློབ་གནང་གི་ཡོད་རེད་ལགས་ད་ད་རེས་ཡང་ཀོ་རི་ཡ་གི་དད་ལྡན་པ་ཚོ་བཀའ་སློབ་ནང་ལོགས་ལ་སེམས་ཀྱི་ཞི་བདེ་བསྐྲུན་ཐབས་རེད་ཨ་ནི་བྱམས་བརྩེ་གོང་འཕེལ་གཏང་ཡག་དེ་ང་རང་ཚོ་ད་སྒེར་སོ་སོ་སོའི་ངོས་ནས་གལ་ཆེན་པོ་གཅིག་གི་ཆགས་ཀྱི་ཡོད་པ་ངོ་སྤྲོད་གནང་སོང་ལགས། དག་ན་གཞན་ཡང་ནང་པའི་ཚན་རིག་དང་ལྟ་གྲུབ་ཀུན་བཏུས་ཀྱི་ཕྱག་དེབ་དེ་ལས་སྐད་ཡིག་མང་པོའི་ཐོག་ལ་ཕབ་བསྒྱུར་ཞུས་གནང་ཡོད་རེད། ཨ་ནི་ཀོ་རི་ཡ་ནང་ལོགས་ལ་ཚན་རིག་པ་ཚོས་དེ་གའི་ཐོག་ལ་ཡང། རྒྱུན་དུ་ནས་ཐུགས་སྣང་ར་ག་འདྲ་ཡོད་ན་ལགས། ད་ལྟ་དེབ་དང་པོ་དེ་ཀོ་རི་ཡ་གི་སྐད་ཐོག་ལ་འདུག་ཟེར་ནས་ཕབ་ཚར་ཡོད་རེད། ཨ་ནི། རྩ་བའི་ཁོ་རང་ཚོས་མང་ཆེ་འཛིན་གྲྭ་བཅུ་གཉིས་དང་སློབ་གྲྭ་ཆེན་མོ་ཐོན་ཡོང་དུས་སློབ་ཚན་འདི་ཚོ་ཁོ་རང་ཚོས་གཞི་རིམ་འདི་ཚོ་ཚང་མ་སྦྱངས་མྱོང་མཁན་ཆགས་བསྡད་ཡོད་རེད། དེའི་ཐོག་ལ་ནང་ཆོས་བྱས་ཨ་ནི་གཅིག་ནང་ཆོས་དང་ཚན་རིག་གཅིག་ཟུང་དུ་སྦྲེལ་ནས་འདུག་ཟེར་ནས་ཁོང་ཚོ་ལ་དེ་གཅིག་ང་ཚོས་རིགས་ལམ་གྱི་ཐོག་ནས་འདུག་ཟེར་ངོ་སྤྲོད་བྱས་ཡོང་དུས་ཁོང་ཚོ་ཁོ་རང་ཚོའི་བློ་ལ་ཡ་ཡི་འཐད་པོ་བྱས། ང་ཚོ་དེའི་དངོས་གནས་ཅིག་ཅིག་ཡིན་ཤག་ཤག་རེད་ཅེས་མ་ཡིན་པར་བྱས་འདི་ལ་དཔེ་དཔྱད་པ་བྱེད་ཡག་ཡོད་པ་ཁོ་བླང་བར་བྱ་ཡི་གུས་ཕྱིར་མིན་ཟེར་བྱས་ནས་དཔེ་བརྟག་དཔྱད་བྱས་བར་ཟེར་ན་སངས་རྒྱས་གསུངས་པ་འདུག་དེ་ཚོ་གཞིར་བཟུང་བྱས་ནས་དེ་ཚོ་མ་གདན་ས་གི་ཁྲིད་སྟངས་ནང་བཞིན་བྱས་ནས་ཁྲིད་ཡོང་དུས་ཁོ་ཚོ་དཔེ་དོ་སྣང་ཡག་པོ་བྱེད་ཀྱི་འདུག་དགའ་པོ་བྱེད་ཀྱི་འདུག། ལོ་ངོ་བཞི་ཙམ་གྱི་ད་རེས་རྒྱལ་བ་རིན་པོ་ཆེ་མཇལ་ཁ་ཞུས་གནང་མཁན་ནང་ལོགས་ནས་ཡང་བཀའ་འདྲི་ཞུ་མཁན་གཅིག་གིས་དཔྱད་སྒོམ་སྐོར་ལ་བཀའ་འདྲི་ཅིག་ཞུས་གནང་སོང་ཨ་འདི་གས་ཀྱི་ཐོག་ནས་ཁོ་རང་ཚོའི་ཡང་ཐུགས་སྣང་ཡོད་པ་ཅིག་མངོན་ཐུབ་ཀྱི་འདུག་ཨ་ལགས། ལགས་སོ་ལགས་སོ། ད་མཁན་རིན་པོ་ཆེ་ནས་ནི་སློབ་མ་ཚོ་ད་སྤྱོད་འཇུག་ནི་ལེའུ་བཅུ་ནས་ད་སྤྱོད་འཇུག་དུམ་བུ་བརྒྱ་དང་བརྒྱད་ཅུ་གྱ་གསུམ་ཙམ་ཅིག་ཁྲིད་གནང་ཤག་ཨ་ནི་ལམ་རིམ་ད་མ་དུམ་བུ་བྱས་བྱས་སུམ་བརྒྱ་ཙམ་ཅིག་ཁྲིད་གནང་འདུག་ཨ་ད་དེ་ནང་བཞིན་དབུ་མ་རིན་ཆེན་ཕྲེང་བ་བདུན་ཅུ་དོན་གཅིག་ཙམ་འདུག་དུམ་བུ་དུམ་བུ་བྱས་བྱས་ཁྲིད་གནང་པ་ཡིན་གསུང་གིས་བྱས་ཙང་འདི་ཡིན་དུས་ག་ནས། དུས་ཚོད་འདི་གཟའ་སྤེན་པ་ཉི་མ་གཅིག་པོ་ཡིན་ན་ཡང་སློབ་མ་ཚོའི་དུས་ཚོད་བསྟུན་གི་བསྟུན་གི་ཕེབས་དགོས་ན་ག་འདྲ་ཡིན་ན་ལགས། ད་བྱས་ཙང་གཟའ་སྤེན་པ་ནམ་ཡིན་ལ་ལམ་རིམ་ཆེན་མོ་ཨ་ནི་ཉིན་གུང་ཆུ་ཚོད་གཉིས་པ་ནས་གསུམ་དང་ཕྱེད་ཀ་བར་དུ་ཆུ་ཚོད་གཅིག་དང་ཕྱེད་ཀ་ཁྲིད་དེ་ནས་ཆུ་ཚོད་ཕྱེད་ཀ་ངལ་གསོ་བཞི་པ་ནས་ལྔ་དང་ཕྱེད་ཀ་བར་དུ་ཚོ་དེ་གཉིས་ཡིན་གཟའ་ཉི་མ་ནམ་ཡིན་ལ་ད་ལྟ་དེ་སྤྱོད་འཇུག་ལེའུ་བཅུ་རེད་མ་ཆུ་ཚོད་གཅིག་དང་ཕྱེད་ཀ་ཕྱེད་ཀ་ཕལ་ཆེར་བརྒྱ་དང་བརྒྱད་ཅུ་གྱ་གསུམ་སུ་ཆགས་ཤག་འདུག་ཟེར། འདི་ཚོ་མ་ཡིག་ཐོག་ལས་གང་ལ་གང་ཟག་པ་བུ་ཏུ་བསད་སློབ་ཚན་དུ་བྱས་ནས་གཟའ་སྤེན་པ་ཉི་མ་གཟའ་མཇུག་ལ་མ་གཏོགས་ཡང་ཉི་མའི་གཟའ་གོ་ད་ད་གཟའ་ཟླ་བ་ནས་པ་སངས་བར་དུ་ཡང་ཁོ་རང་ཚོ་ལས་ཀ་དང་འདི་འདྲའི་འགྲོ་དགོས་དུས་རེད་རེད་རེད། དུ་འབོ་གོ་བྱས་གཟའ་སྤེན་པ་ཉི་མ་དེ་ལ་ངས་ཤུགས་བརྒྱབ། ཨ་ནི་ལས་ལས་ཀ་འགྲོ་མཁན་དེ་ཚོ་ལ་ཆེད་དུ་ཁོང་ཚོ་སློབ་ཚན་ཞིག་བྱེད་རོགས་བྱས་ཟེར་ནས་ཨ་ནི་སྐྱབས་མགོན་རིན་པོ་ཆེའི་འཁྲུངས་སྐར་ལྷག་དཀར་གཟའ་ལྷག་པར་དགོང་དག་ཆུ་ཚོད་བདུན་དང་ཕྱེད་ཀ་ནས་ཆུ་ཚོད་དགུ་པ་བར་དུ

ལོང། ད་དེ་ནས་གཤམ་ལ་ཡང་དུས་ཚོད་ཏིག་ཙེ་ཅིག་ཡོད་དུས་ནི་དེའི་ནང་ལོགས་ལ་ད། དེའི་སྔོན་ཙམ་ཅིག་ལ་ནི་རྒྱལ་བའི་ཕོ་བྲང་ནང་ལོགས་ལ་མཇལ་མང་ཅིག་གནང་པའི་སྐབས་ལ་ནི་རྒྱལ་བ་རིན་པོ་ཆེ་མཆོག་ནས། བོད་པའི་གཞོན་སྐྱེས་ཚོའི་ནང་པའི་ལྟ་གྲུབ་སློབ་སྦྱོང་བྱེད་ཡ་དེ་གལ་ཆེན་པོ་ཡིན་པའི་སྐོར་ལ་བཀའ་སློབ་ཅིག་གནང་ཡོད་དུས་འདི་གཤམ་དེ་ནི་ངོ་སྤྲོད་ཞུ་གི་ཡིན། སྐབས་དེ་དུས་ད་མཇལ་ཁར་བཅར་གནང་མཁན་ནང་ལོགས་ལ་གཞོན་སྐྱེས་མང་པོ་ཅིག་ཡོད་དུས་རྒྱལ་བ་རིན་པོ་ཆེ་མཆོག་ནས་ད་ཐུགས་ཉམས་མྱོང་ངོ་སྤྲོད་གནང་པའི་ཐོག་ནས་དམིགས་བསལ་སེམས་པ་བཟང་པོ་བྱེད་ཡག་འདི་གལ་ཆེན་པོ་ཡིན་པའི་སྐོར་ལ་བཀའ་སློབ་གནང་པ་གཅིག་ཡོད། ཨ་ནི་གང་ལྟར་ད་བོད་པ་གཞོན་སྐྱེས་སུ་ཆ་བཞག་ན་ང་ཚོ་བོད་མི་རིགས་ཟེར་དེ་ཨེ་ནི། ཆོས་དང་རིག་གཞུང་གི་ཐོག་ནས་དངོས་གནས་དྲང་གནས་ཀྱི་བོད་སྐད་རྒྱ་ཆེན་པོ། གཏིང་ཟབ་པོ། དེ་རིང་ཁ་སང་ཅིག་གི། བསམ་བློའི་འགྲོ་སྟངས་དེ་ཚོ་སྐོར་ལ་ཡ་ཚན་རིག་པ་དེ་འདྲའི་མང་པོ་ངའི་རྩ་ལ་ཡོང་བྱས། ཅིག་ང་ཚོས་སློབ་སྦྱོང་བྱས་པ་དང་ཉམས་ལེན་བྱས་བཞག་པའི་སེམས་ཁམས་རིག་པའི་སྐོར་ལ་ཡ་ང་དང་ཐུག་བྱས་སྐད་ཆ་དྲི་མཁན་མང་པོ་ཡོང་གི། བྱས་ཙང་ད་རྗེ་རིན་པོ་ཆེས་གསུངས་པ་ནང་བཞིན་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི་སྙིང་རྗེ་ཆེན་པོས་ཡིད་རབ་བསྐྱོད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག་ཟེར། ད་ནུབ་ཕྱོགས་རྒྱལ་ཁབ་དང་ཨེ་ནི་རྒྱལ་ཁབ་གཞན་དག་ཆ་བཞག་ན་བསྟན་པ་རིན་ཆེན་མཆོག་གིས་ཁྱབ་ཡོག་མ་རེད་ཨེ་ནི་བོད་གངས་ཅན་ཆ་བཞག་ན་བསྟན་པ་རིན་ཆེན་མཆོག་གིས་ཁྱབ་ཡོག་རེད་དེ་ད་བར་སྐབས་ཉམས་ཆག་རེད། དེ་འདྲའི་ཡིན་དུས། བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི་ད་བོད། རྒྱ་ཧོར་བོད་གསུམ་དེ་ཡིན་དུས། སངས་རྒྱས་ཀྱི་ཆོས་ཁྱབ་བསྡད་ཡོག་རེད་དེ་ཡིན་ནའི་བར་སྐབས་ད

དེའི་གཞུག་གུ་སྐྱབས་རྗེ་ཁྲི་བྱང་རིན་པོ་ཆེའི་སྐུ་དྲུང་ནས་གསུང་ཆོས་མང་པོ་ཞུས་པ་རེད། ལམ་རིམ་དང་བློ་སྦྱོང་སྐོར་དེ་ཚོ་གྲས་སྐྱབས་རྗེ་ཁྲི་བྱང་རིན་པོ་ཆེའི་སྐུ་མདུན་ནས་ཤུགས་ཆེ་ཞུས་ཡོད་རེད། ཨེ་གཞན་ཡང་ཁུ་ནུ་བླ་མ་རིན་པོ་ཆེ་བསྟན་འཛིན་རྒྱལ་མཚན་གྱིས་མཚོན་པའི་བླ་མ་བཅུ་ཕྲག་གཉིས་གསུམ་ཞིག་གི་ད་དྲུང་ནས་གསུང་ཆོས་མང་པོ་ཞུས་པ་རེད། དེ་རིང་ཁ་སང་འཛམ་བུ་གླིང་འདི་ག་ལ་ཡག། ནང་ཆོས་ལ་དོ་སྣང་ཡོད་མཁན་ཚོ་ངས་གཅིག། ཅིག་གི་ལྟ་གྲུབ་སྐོར་ནས་བཤད་པ་ཡིན་ནའི། ག་ལ་ག་ཚོགས་བཤད་ཀྱི་ཡོད་དེ་བ། ཨེ་ནི། ལྟ་གྲུབ་འདི་དེ་ཚོ་བསྡུས་ནི། སེམས་འདུལ་བའི་རིམ་པ་གཙོ་བོ་བྱས་ནི། ཅིག་གི་ལམ་རིམ་དང་བློ་སྦྱོང་སྐོར་ཆ་བཞག་ན། ང་རང་ཉམས་ལེན་བྱེད་ཀྱི་ཡོད་རེད་ལ། དཔེ་བཤད་ཡ་ཡོད་དེ་བ་ཅིག་གི་བྱས་སྡོད་ཀྱི་ཡོད། བྱས་ཙང་ཀ། སངས་རྒྱས་ཀྱི་བསྟན་པ། ལུང་གི་བསྟན་པ་དང་རྟོགས་པའི་བསྟན་པ་ཟེར་གཉིས་ཡོད་རེད།

སེམས་སྐྱིད་པོ་བྱས་སྡོད་ཨ་ཨེ་ཁྱེད་རང་ཚོ་ང་ཚོ་བོད་པ་གཞོན་སྐྱེས་ཚོ་བོད་ཀྱི་ཆོས་དང་རིག་གཞུང་ཟེར་ཡ་དེ་རྒྱ་མིས་རྨོངས་དད་ཟེར་གྱི་ཡོད་རེད་དེ་འདྲས་ཅིག་ང་ཚོ་རེད་མི་འདུག་ག་ང་ཚོ་བོད་ཀྱི་སངས་རྒྱས་པའི་ཆོས་འདི་བེར། ཀླུ་སྒྲུབ་ཡབ་སྲས་ལ་སོགས་པ་དེ་ཚོའི་གྲས་ཀྱིས་གཏན་ལ་ཕབ་བཞག་པ་ཅིག་གི་རིགས་པའི་ལམ་ནས་ཐུགས་བསམ་བཏང་ཡོད་དེ་བ་ཅིག་ད་དེ་རིང་ཁ་སང་ཚན་རིག་པའི་ནང་ནས་དོ་སྣང་བྱས་ནས་ཅིག་སེམས་ཁམས་རིག་པའི་སྐོར་དེ་ཚོ་གྲས།